ང་བཅས་ཞལ་འཛོམས་ཀྱི་བརྗོད་དོན་འདི་ཡང་ན་གསུང་དེབ་ནང་ལས་ཨིན་པ་ཅིན་ང་དད་པ་བསྐྱེད་ནི་ཡང་ན་གསུང་དེབ་ནང་ལས་མེན་པ་ཅིན་འདི་ཚུ་ང་གི་དོན་ལུ་མེན་མ་འོངས་ལུང་བསྟན་ལེའུ་གཅིག་པ་ལས་ཁལ་གཅིག་གཉིས་ཚུན་ཚོད་ང་བཅས་ཀྱིས་དཔའ་བོ་གཅིག་མཐོངམ་མས་ཁོ་ཡི་མཚན་ཡེ་ཤུ་མ་ཤི་ཀ་ཨིན་དེ་ལས་ང་བཅས་ལུ་བདག་འཛིན་འབད་མི་ཚུ་དང་སེམས་སྡུག་དང་དེ་ལས་སྲུང་སྐྱོབ་མཛད་མི་ཚུ་ལུ་ང་བཅས་ཁོ་ལུ་བློ་གཏད་ཚུགས་ག།

མཚན་རྟགས་འདི་གིས་ང་སྐྱ་རེངས་སེམས་སྣ་བསྒྲེངས་ཏེ་ད་རེས་ཁྱོད་ཀྱི་མི་ཚེ་ན་སེམས་འཁྲུལ་བ་དགའ་དད་པའི་ལྗོངས་རྡོ་ད་ང་ཁྱེད་ཚུར་ལོག་དུས་ཨ་དམ་དང་ཧེ་བ་གྱི་དུས་སྐབས་ན་འཇོ་སྒེག་ཨ་དམ་དང་ཧེ་བ་སྐྱོན་ཆོས་ཀྱི་དཀར་ཆག་ལུང་དྲངས་ཏེ་མ་ཉན་པས་སྐྱོན་ཆོས་ཀྱི་དཀར་ཆག་མ་ཉན་མི་འདི་སྡིག་པ་ཟས་བསླབ་ཡིན་སྐྱོན་ཆོས་ཀྱིས་ཨ་དམ་དང་ཧེ་བ་ལུང་གསུང་ནོ་ཡང་ཕྱིན་ཁོ་ཡི་བཀའ་ལུང་མ་ཉན་པས་ཨ་ཕི། ཤིང་ལས་བཟའ་བ་བྱིན་ཁོ་ཤིའོ་གསུང་ལྡེབ་ན་སྲུང་མས་རོམ་པ་དྲུག་གིས་ཁལ་ཆེ་གསུམ་ན། བཀའ་ཁྲིམས་གཟེངས་བསྡིགས་པ་གྱི་རྣམ་སྨིན་འདི་འཆི་བ་ཡིན་རྒྱལ་སྲིད་ཨ་དམ་དང་ཧ་བ་གྱི་སྡིག་པ་བས་ཚ་ཞིམ་ལས་སྐྱོན་ཆོས་ཀྱི་གསུང་ནོ་ཆོས་ཀྱི་མཆོད་པ་ཕུལ་ནི་ཅི་བག་ཧྲོའོ་དེ་ཡང་ཚང་མ་བའི་ལུགས་ཀྱི་ཆུ་ཁུ་ཨ་ཕས་ཀྱི་ཆོས་ཀྱི་ས་གོ་ལུགས་ཤི་མི་ཅི་བག་ཧྲོའོ། སྐྱོན་ཆོས་ཀྱི་བཀའ་རྒྱ་ལུགས་ངན་པའི་ཨ་དམ་གྱི་ལུགས་ཀྱི་ཆུ་སྐུ་གཙང་མ་ཉེས་སྐྱོན་ག་ནི་ཡང་མེད་ཅི་བག་འོང་ནོ་ཨ་དམ་གྱི་ཉེས་པ་མེད་མི་ལུས་ཤི་ས་མཐོང་དེ་དེ་ལས་ཁོ་ཡི་སེམས་འཁྲུལ་བ་འབྱུང་ནོ་ཞེས་ཆེ་སྙིམ་ཡོངས་རྫོགས་ན་ལུགས་སྐྱོན་ཆོས་ཀྱི་ཁོ་ཡི་མི་ཚུགས་ལུགས་སེམས་ཅན་རྨ་ཆུའི་ཕུ་ནི་བ་ཤོག་ཟེ་བཀའ་གནང་ནོ་ཉིམ་ཨ་ད་རང་སེམས་ཅན་གྱི་རྨ་ཆུའི་ཕུ་ནི་དོན་ལུགས་དམ་པའི་གནས་ཁང་ནང་ན་སྲིད་ནོ། རྒྱལ་སྲིད་སྒྲིག་ཅིང་གི་ལུགས་ཀྱི་ཆུ་སྐུ་ཁོ་ཡི་དམ་པའི་གནས་ཁང་ན་བག་འོམ་མདའ་དོན་མདའ་ག་ཅི་དབྱེ་ན་སེམས་ཅན་གྱི་འགྲོ་བ་མི་ཚུལ་ཡི་དོན་ལུ་ཤག་པ་ཕུ་ཚུབ་གམ་ཡང་ན་སྐྱོན་མཆོག་གི་ང་རྒྱལ་ལུ་ག་ཅི་ཅི་གཞན་ལས་རྔམ་ཅི་ཨ་ནི་ཚུ་ལས་པའི་ལྟོས་ནི་དབྱེ་ན་ང་རྒྱལ་ཚུ་གནོ་བསམ་བཏང་གོ་དམིགས་ཀྱི་སྡིག་པ་སྦས། དེ་ལས་ཁོ་ཡི་སྡིག་པ་ཚུ་ཡི་དོན་ལུ་དཀོན་མཆོག་ལས་བཤགས་པ་དགོ་ནི་ཨིན་མས། དེ་ལས་ཁོ་གིས་ལུག་གི་ཕྱུ་གུ་གཅིག་འབག་དེ་ཡང་ཉེས་སྐྱོན་ག་ནི་ཡང་མེད་མི་ཕྱུ་གུ་གཙང་ཏོག་ཏོ་གཅིག་ཁོ་གིས་ཨིས་ར་ཨེལ་གྱི་གླིང་ག་ནང་ལམ་འགྱོཝ་མས་ཁོ་ཡི་ཁྱིམ་ཚང་ཚུ་ཁོ་ལུ་བལྟ་འོང་དེ་ཡི་རིང་ཁོ་གིས་ལུག་གི་ཕྱུ་གུ་གཅིག་འབག་སྦེ་དམ་པའི་གནས་ཁང་ནང་འགྱོ་འོང་ཁོ་ཡི་པུས་མོ་ས་ཁར་བཙུགས་ཏེ་ཁོ་ཡི་ལགཔ་སེམས་ཅན་གྱི་མགུ་ཏོ་གུར་བཀལ་ཁོ་ཡི་སྡིག་པ་ཆུ།

ཁོ་རའི་སྡིག་པའི་དཀའ་ངལ་ལས་རང་དབང་གནང་ནི་ཨིན་མས་དཀོན་མཆོག་གི་རེ་བ་འདི་ཁྱོད་དམ་པའི་ཐུགས་ཉིད་གང་སྟེ་དེ་ལས་ཁྱོད་ཀྱི་སྡིག་པ་ལས་རྒྱལ་ཁ་ཐོབ་ནི་དོན་ལུ་ཨིན་མས་ཆོས་ཁང་ནང་སེམས་ཅན་རེ་རེ་བཞིན་དུ་གི་དམར་མཆོད་ཕུལ་ཏེ་ཡོད་མི་ཞལ་ཆད་རྙིངམའི་དུས་ཀྱི་སྐབས་ལུ་དམར་མཆོད་ཀྱི་འདྲེན་པ་ཚར་གཅིག། ཚོགས་ནི་འདོད་ལུགས་སྒྲའི་ཚུལ་གྱིས་དཀོན་མཆོག་གི་ལུགས་ཀྱི་ཆོས་སྐུ་ཁོ་རང་རྒྱས་པའི་ཆོས་དང་ངག་གི་འདོད་ལུགས་སྨྲ་བྱེད་ཕུ་ནུ་ཧེ་བྷི་རུའུ་དགུ་བརྒྱའི་བཅུ་གཅིག་ལས་བཅུ་གཉིས་དབྱིན་རུ་མ་ཤི་ཀ་དེའི་ཕྱག་ལ་ལས་ཤོམ་ག་ར་ཡི་བླ་ཆེན་པའི་ལྗོན་ཤིང་ལས་རབ་ཀྱི་མ་བཞིན་ཡང་ཅིན་ཇི་ཏེན་དེའི་ཁྱིམ་མིན་པའི་དབུ་གུར་གང་བ་ཡང་སྦོམ་པའི་ཚད་འབྲིང་ཕུན་སུམ་ཚོགས་པའི་གནས་ཁང་ལས་རྒྱུ་ཞིམ་དང་ཡང་ཅིན། ར་དང་གླང་གི་ཁྲག་སྨན་པར་ཁོ་རེ་སྐུ་ཁྲག་ཕུལ་དེ་དམ་པའི་ས་གནས་དེ་ན་ཚར་གཅིག་ལྗོན་བཞིན་ལས་ང་རྗེ་འདོན་ལུགས་བསྒྱུར་བ་མེད་པས་ཐར་པ་གྲུབ་གནང་ནོ། ཕྱག་རོགས་ཚོ་ཡེ་ཤུ་སྡེའི་མཚན་ལྡན་ཕུན་སུམ་ཚོགས་པའི་གནས་ཁང་ན་གཙོ་བོ་སྐྱོན་མཆོག་ལུགས་ང་རྗེ་འདོན་ལུགས་རྨི་ལམ་གཟུགས་འདི་ཡོད་མ་ཚད་དེ་ཡང་ང་རྗེ་ཀྱི་སྡིག་པ་ལས་རང་དབང་ཐོབ་ཚུལ་ནུས་འདོན་ལུགས་ཡིན་ད་ལས་ཕར་ང་རྗེ་ཚོ་ནམ་ཡང་ལུག་གི་ཆུ་ཁུ་ཡང་ན་གླང་ཆུང་གི་རྨ་ཆུའི

སེམས་དཀར་བཞག་རོ་མ་དྲུག་གི་ཁལ་ཆེ་གསུམ་དེ་ན་སྲུང་མས་དགའ་ཆེམས་ཟིན་སྡིག་པའི་རྣམ་སྨིན་འདི་འཆི་བ་ཨིན་ཨིན་རུ་ཚིག་ཆེ་ཨ་ན་ལུ་མ་རྫོགས་ད་རུང་ཧེ་རྒྱལ་རང་སྲུང་མས་སྐྱོན་ཆོག་གི་གསོལ་ར་འདི་ང་ཅ་རེའི་གཙོ་བོ་ཨི་ཤུ་མ་ཤི་ཀ་ན་ཡོད་པའི་ཚེ་ཐ་མལ་སྡེ་ཨིན་སྐྱོན་ཆོག་གི་ང་ཅའི་ལུགས་འཆི་བ་མེད་པའི་གསོལ་རས་སྟོང་པ་པའི་སྔགས་གོང་ལས་སྣང་ཚ་ཡི།

ཀྱི་ལན་བདུན་ལུགས་གྲྭ་བྲིས་ཡོད་ག་སྐྱོན་ཆོས་ཀྱི་ང་རྒྱལ་སྡིག་པི་སྣ་བདུན་གཉིས་ལུགས་མི་དགའ་དུག་གཡིན་པས་ཁོ་ཀྱི་ང་རྒྱལ་སྣ་གདུང་མིན་པ་ན་མི་བཞག་ནི་གཡིན་པས་ཁོ་ཀྱི་ང་རྒྱལ་ཁོ་ཡི་དམ་པི་ཡུལ་ཟས་ན་ཇི་སྲིད་ནམ་གནས་ཀྱི་བར་དུ་དུས་ཆུ་ནི་གཡིན་པས་གཉིས་པ་ཀོར་ཐིན་སྔ་ཀྱི་ཁྱེད་ཅི་ཅི་ག་བདེ་བས་ཟིན་ཁོ་ལས་རྒྱུད་སྡིག་སྐྱོན་ཆོས་ཀྱི་བྱང་ཆུབ་སེམས་དཔའ་བས་ང་རྒྱལ་བྱུག་ཐབས་ལུགས་སྡིག་པ་རྩ་ལས་མིན་མིན་ཏེ་ང་རྒྱལ་བདུན་ལུགས་སྡིག་པ་བས་བྱུག་གོ་གཡིན་ཁོ་ཀྱི་ཨ་ནི་ག་ཅི་བས་རྫས་སྣ་ཡིན། སྡིག་པ་རྩ་ལས་མི་དམིགས་ཏེ་ང་ཅི་འདོད་ལུགས་སྡིག་པ་པའི་འཇུག་སྒོ་གཉིས་གཉིས་སུ་ནམ་ཡང་སྡིག་པ་པའི་ག་མེན་ཁོ་ང་ཅི་ཀྱི་འདོད་ལུགས་སྡིག་ཆེན་པའི་ཇོན་སྣ་ཡི་ག་ཁོ་སྡིག་པའི་སྐོར་ལས་ག་ནས་ཡང་མ་ཁེངས་མི་ང་ཅི་ཀྱི་འདོད་ལུགས་སྡིག་ཆེན་པའི་ཇོན་སྣ་ཡི། དེ་ལས་སྡིག་པ་ལས་ང་ཅི་སྲོག་ཆགས་མཛད་དེ་རང་གི་སྡིག་པ་ལས་སོ་སོ་ཆའི་འཇུག་སྒོ་པའི་ཁོ་དང་མཉམ་འདོད་ནི་དང་སྐྱོན་བཅོས་ཀྱི་བྱང་ཆུབ་སེམས་དཔའ་པའི་ཐོབ་ནི་ཡིན་པས་རྒྱལ་སྲིད་ཡེ་ཤུ་ཁྲམ་ཤིང་གུ་ལྕམ་དག་སྡིག་པའི་སྣ་གདོང་གིས་ཁོང་སྤུབས་ཚ་ནུ་སྡིག་གིས།

དབྱིན་རུ་ཉེས་སྐྱོན་དང་བཙོག་པ་མེད་པའི་ལུགས་ཀྱི་ཕྱུག་གུ་ཟུམ་དབྱིན་མི། མ་ཤི་ཀ་ཡི་སྐུ་ཁྲག་རིན་པོ་ཆེ་གི་ཆེ་ག་ཨ་ར་གླུད་རིན་སྤྲོད་དེ་ཉོ་མྱོང་དབྱིན་ཆོས་ཀྱི་བཀའ་དང་བསླབ་བྱ་ལུ་མ་ཉན་པར་དེ་ལས་ཆོས་རྫུས་བ་ཤེས་གཅིག་མཐོང་གཅིག་རང་བེ་ཡི་ག་ད་ཏོ་ཆོས་ར་ཧྲུག་ཆོས་ར་ཡི་འགན་ཁུར་ཅན་ག་ཨ་ར་དང་མཉམ་ཧྲུག་ཆོས་ར་ཡི་སྡེག་པ་ཚོ་དང་མཉམ་ཧྲུག།

ཚུལ་ཐིང་དང་ཆོས་ཀྱི་བརྡ་རེ་ཨ་ནི་གོམས་ཚེ་སྤོག་དང་ཆོས་ཡ་ཐེ་ཚོམ་མེད་པའི་བློ་བདེ་དཔག་དཔག་པའི་འདོད་གོ་དགའ་ཆེམ་གཟན་སྐྱོན་མཆོག་གི་ང་ཆེ་ལུགས་གསུང་ནོ་འཁོར་གྱི་ང་ཆེ་དགའ་ཟེར་ང་ཆེ་ལུགས་རེ་བ་རྣམ་མེད་ཆོས་ཀྱི་ཆོས་རང་སྲོག་ཆབ་འབེབས་མི་ཚུགས་ཟེར་ངོས་འཛིན་འབེབས་གོ་རོ་མ་པ། གསུམ་གྱི་ཁལ་གཅིག་གསུམ་ལས་ཁལ་གཅིག་བཞི་ག་དེ་སྦེ་ཟེར་ན་རེ་རེ་བཞིན་དུ་ག་ར་གྱི་སྡིག་པ་འབད་བ་ལས་བརྟེན་ཏེ་དཀོན་མཆོག་གི་གཟི་བརྗིད་ལས་སོ་སོ་ཁ་འབྱེད་དགོཔ་བྱུང་ནུག་ཡེ་ཤུ་མཱ་ཤི་ཀ་ཡི་ཐར་པ་གནང་བའི་སྒོ་ནས་འདི་དཀོན་མཆོག་གི་ཐུགས་རྗེའི་གསོལ་རས་སྦེ་ཐོབ་ཨིན། ང་བཅས་ག་ར་གྱི་སྡིག་པ་འབད་ཡི་སྒོམ་སྟེ་གཉིས་པ་པོ་ཡེ་ཚའི་ཁྱོད་ཀྱིས་སྡིག་པ་འབད་ཡི་ཟེར་ཁ་བཟེད་འབད་དེ་ཡང་ཁྱོད་ཀྱིས་ཁྱོད་ར་ཡི་སྲོག་སྐྱབས་འབད་མི་ཚུགས།

ཁྱོད་རའི་སྡིག་པ་ཚུ་ཡེ་ཤུ་ལུ་བཤགས་པ་ཞུ་སྟེ་ཁྱོད་ལུ་ཡངས་ཆག་གནང་ཡི་ཟེར་དད་པ་བསྐྱེད་དགོ་དང་པ་ཡོ་ཧ་ནན་གཅིག་གི་དགུ་ནང་འཛམ་གླིང་ནང་ན་འོང་མི་རེ་རེ་བཞིན་དུ་འོད་གནང་ནི་དེ་ལུ་འོད་ཟེར་ངོ་མ་སྦེ་ཁོ་བྱོན་ནུག་ཡང་ན་ང་བཅས་ཀྱིས་རང་བཞིན་གྱི་སྡིག་པ་ཚུ་ངོས་ལེན་འབད་དེ་འདྲེ་ཚུ་གཙོ་བོ་དཀོན་མཆོག་ཡེ་ཤུ་མཱ་ཤི་ཀ་ལས་བེ།

འཁོར་ལོ་ཇི་སྲིད་ནམ་གནས་ཀྱི་བར་དུ་ཕྱག་བཞུ་ནི་ཐ་ཅིག་གོ། ཡོ་ཧ་ནན་གསུམ་གྱིས་བཅུ་དྲུག་རྒྱལ་སྲིད་ང་ཆེ་ཨ་ནི་དད་པ་སྐྱེད་པའི་ཆེ་སྐྱོན་ཆོས་ཀྱི་ང་ཆེ་རའི་སྡིག་པ་ཚུ་ལས་ཐར་པ་ན་དེ་ལས་ཨ་ནི་ཆིག་ཆེ་ན་གསུམ་མས་ང་ཆེ་ཚུ་ཁོ་ད་མཉམ་བཞག་འོང་ཟེར་སྐྱོན་ཆོས་ཀྱི་ཁས་བླངས་དམ་བཅའ་གནང་ནུ་ང་ད་མཉམ་ཧྲུག་དེ་ལས་ཨ་ནི་ཨི་ཧྲུག་ད་མཉམ་རྗེས་ཀས།

རྨིད་ཕྱུག་ཡང་སྤྱིན་བཅང་དཀའ་དེ་རྣམས་མ་གསུངས་པས་རྨིད་རིག་པ་ཅན་ཡང་ན་རྨིད་རིག་པ་མིན་རྨིད་དེ་རྣམས་མ་གསུངས་པས་རྨིད་རིག་པ་རྨིད་རིག་ནག་པོ་ཡང་ན་རྨིད་རིག་དཀར་པོ་དེ་རྣམས་མ་གསུངས་པས་གང་རང་ཡིན་རུ་འཁོར་ལོ་བདེ་བ་སྐྱེད་པ་ཅན་མཚན་མ་བཅུར་ལྡན་པ་དེ་ཐོབ་ཚུལ་ནི་གཉིས་ཁོ་ཡི་ཐུགས་རྗེའི་སྙིང་རྗེ་དང་བཤགས་པ་ཚོགས་བདག་ཐོ་རངས་ཆོས་འཕེལ་ས་ལྷུན་ནི་འོང་མཐའ་ལམ་འདི་ཆོས་ལུགས་དབྱིངས་ཡིན་ཟེར་ཞུ། གསུང་ལྡེབ་རྣམས་ཀྱི་ཚིག་ཚོར་ལུགས་སྣང་བ་ངན། མ་འོངས་ལུང་བསྟན་མཁས་གཅིག་གཉིས་ཀྱི་བཅུ་བདུན་ཐུགས་ཉིད་དང་རྣམས་ཀྱི་དད་པའི་སྲུང་མས་ཚུར་ཧྲུའུ་ཁོ་ག་གྱི་སྣང་བ་སྒོམ་མི་ཡ་ཚུར་ཧྲུའུ་ཟས་བསླབ་ཁ་སྐོམ་མི་དེ་ཡ་ཚུར་ཧྲུའུ་བློ་བདེ་ཡུལ་མི་དེ་ཡ་ཚུར་ཧྲུའུ་ཟས་བསླབ་རིང་མི་པ་ཚེའི་ཆུ་དེ་འཐུང་ཟས་བཀའ་གནང་ནོ། ཁོ་ཡི་བྱམས་པ་ལུ་ཁྱོད་ཁ་སྐོམ་སྟེ་ཡོད་ག། ཁོ་ཡི་བཤགས་པ་ལུ་ཁྱོད་ཁ་སྐོམ་སྟེ་ཡོད་ག། ཁོ་གི་སྙིང་རྗེ་ལུ་ཨིན་ན་ཁོ་གི་སྙིང་རྗེ་ལུ་མང་རབས་ལས་མང་རབས་སྦེ་ཁྱོད་གནམ་མེད་ས་མེད་ཁ་སྐོམ་མི་ཨིན་ན་ཡེ་ཤུའི་ཁྲམ་ཤིང་གི་རྩ་བར་དེ་གུ་ཁྱོད་ར་ཡི་གཟུགས་ཡི་དཀའ་ངལ་ཚུ་ཚར་གཅིག་གུ་དུས་སྟབས་བཞིན་དུ་དཀའ་ངལ་སེལ་ཚུགས་ནི་དོན་ལུ་ཁྱོད་འོངམ་ཨིན་ན་ག་ཅི་སྦེ་ད་ལྟོ་རང་ཨ་ནི་ནང་མ་འོང་མོ། མ་འོངས་ལུང་བསྟན་པའི་གསུང་ལྡེབ་ནང་གི་འཁྲབ་ཚེབ་གཙོ་བོ་སྦེ་སར་ཤུག་དེ་ལས་འཁོར་ལོ་ཆོས་བརྒྱུད་གཙོ་བོ་དཀོན་མཆོག་འོད་ཟེར་བཞུགས་སྒོ་ཆོས་བརྒྱུད་གསུམ་མེད་ཡབ་རྒྱལ་ངང་ལུགས་སྣང་མེད་དགའ་ར་ང་ཡོད་ས་ཐོན་ཁོ་དགའ་སྐྱིད་ང་ཡོད་ས་འོ་མི་དེ་སྔགས་ཀྱི་རྩ་ལས་ཕྱི་ཁར་སྟོན་མི་བཏང་ཡོ་ཧ་ནན་དྲུག་དགེ་སུམ་ཅུ་སོ་བདུན་ཁོ་གི་རྩ་ལས་རང་དུས་ནམ་ཡ་ནམ་ར་དབྱིངས་རུ་ཆུ་ཕྱི་ཁར་སྟོན་མི་བཏང་དགའ་སྐྱིད་པད་མ་གཞུ་མོ་དབྱིངས་གཙོ་བོ་དཀོན་མཆོག།

གཙོ་བོ་དཀོན་མཆོག་གིས་བྱིན་རླབས་གནང་འོང་ཟེར་བདག་གི་རེ་བ་དང་སྨོན་ལམ་ཡིན་བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས།